གཤམ་དུ་དང་མར་མེའི་སྨོན་ལམ་གསུང་བ་རེ་བྱས་ཙང་ཚང་མས་དེའི་རྗེས་ཟློས་གནང་བར་ཞུ། མར་མེའི་སྣོད་ནི། སྟོང་གསུམ་གྱི། སྟོང་ཆེན་པོའི། འཇིག་རྟེན་ཁམས་ཀྱི། ཁོར་ཡུག་དང། མཉམ་པར་གྱུར་ཅིག། སྡོང་བུ་ནི། རི་ཡི་རྒྱལ་པོ། རི་རབ་ཙམ་དུ། གྱུར་ཅིག། མར་ཁུ་ནི། མཐའ་ཡི་རྒྱ་མཚོ། ཙམ་དུ། གྱུར་ཅིག། གྲངས་ནི། སངས་རྒྱས་རེ་རེའི། མདུན་དུ། དུང་ཕྱུར་རེ་རེ། འབྱུང་བར། གྱུར་ཅིག། འོད་ཀྱིས། སྲིད་པའི་རྩེ་མོ། མན་ཆད་ནས། མནར་མེད་པའི། དམྱལ་བ། ཡན་ཆད་ཀྱི། མ་རིག་པའི། མུན་པ་ཐམས་ཅད། བསལ་ནས། ཕྱོགས་བཅུའི་སངས་རྒྱས་དང། བྱང་ཆུབ་སེམས་དཔའི་ཞིང་ཁམས་ཐམས་ཅད། མངོན་སུམ་དུ་མཐོང་ཞིང་གསལ་བར་གྱུར་ཅིག། ཨོམ་བཛྲ། ཨཱ་ལོ་ཀེ། ཨཱ་ཧཱུྃ།